ས་བོན་ལས་ལ་སེ་ལས་བྱུང་བའི་ཙར་ཙི་ཀ་དཀར་མོ་ཕག་མོ་དམར་མོ་དབྱངས་ཅན་དམར་མོ་གཽ་རི་ལྗང་གུ་ཟེར་བོ་དེ་ད་དེ་ནི་མཆོད་པའི་ལྷ་མོ་རེད་མདོར་བསྡུས་ན་མཆོད་པའི་ལྷ་མོ་དེ་འདྲ་ནི་སྤྲོས་ནས་དེ་ནི་མཆོད་པའི་ལྷ་མོ་དེ་ཚོའི་ཕྱག་ལ་ནི་མཆོད་ཡོན་དང་ཞབས་བསིལ་དང། འོ་ཟེར་དེ་མ་ཆུད་ནས་མཆོད་པ་དེ་འདྲ་ཁྱེར་ཏེ་ཕར་ཕར་འབུལ་རྒྱུ་རེད། ཕུ། ཁོ་ཚོ་ལ་ཕར་མཆོད་པ་ཕུལ་རྒྱུ་རེད་ཕར་ཕུལ་གི་ཕུལ་གི་ད་མཆོད་ཡོན་ཟེར་ན། མཆོད་ཡོན་ཕུལ་གི་ག་ཐུབ་མཆོད་ཡོན་ཕྱག་ན་མཆོད་པའི་ཁ་རུ་མཆོད་ཡོན་ཁྱེར་ཏེ་ཕར་མང་པོ་སྤྲོས་ཕར་ཁྱེར་ཏེ་ཕར་ཕུལ་ཡག་ཚུགས་ལམ་བསམ་བློ